སྒྲོ་འདོགས་པའི་རྟོག་པ་ཡིན་ཏེ་དེའི་འགྲེལ་པ་ལས་རྟོག་པ་ནི་ཡང་དག་པ་མ་ཡིན་པའི་རང་བཞིན་གྱི་དོན་སྒྲོ་འདོགས་པ་སྟེ་ཞེས་གསུངས་ཤིང་དེ་ཡང་ཉོན་མོངས་ཅན་གྱི་མ་རིག་པར་བཞེད་པས་འདི་ནི་འདིའོ་སྙམ་དུ་གང་དུ་རྟོག་པ་ཐམས་ཅད་ཀྱི་ཡུལ་རིགས་པས་འགོག་པར་འདོད་པ་ནི་ཞིབ་མོར་མ་ཡེ་མ་བརྟགས་པའོ་རྟོག་པ་ཟེར་ཡག་དེ་རྟོག་པ་གང་ཡིན་ཐམས་ཅད་ལ་བྱེད་པ་མ་ཡིན་ཟེར་བ་ད་ནི་བདེན་འཛིན་མ་རིག་པ་འོ་དེ་ནི་བ་དན།

གང་ཟག་དེ་ལྟར་འཛིན་པའི་གདོན་མི་ལོག་རྟོག་བདེན་འཛིན་དེ་ག་དེ་འཁོར་བར་འཆིང་བར་བྱེད་པ་མཐོང་བ་ཡིན་ཙང་ན་འཁོར་བར་འཆིང་མཁན་དེ་སུ་ཡིན་ན་དེ་གི་ཞེན་ཡུལ་དེ་སུན་འབྱིན་དགོས་ཡོད་རེད་ད་འཁོར་བར་འཆིང་བྱེད་ཀྱི་གཙོ་བོ་དེ་སུ་ཡིན་ནའང་དེའི་ཞེན་ཡུལ་དེ་སུན་འབྱིན་དགོས་ཡོད་རེད་མ་གཏོགས་ཅི་གི། དེ་འདྲའི་གང་བྱུང་མང་བྱུང་གཞན་པ་དེ་ནི་ཀུན་བརྟགས་ཀྱི་འཛིན་པ་དེ་ཚོ་སུན་ཕྱུང་བའི་གོང་ཕན་ཕན་གྱི་ཡོད་མ་རེད། སེམས་ཅན་ཐམས་ཅད་འཁོར་བར་འཆིང་བ་ནི་ལྷན་སྐྱེས་ཀྱི་མ་རིག་པ་ཡིན་པའི་ཕྱིར་དང་ཀུན་བརྟགས་ཀྱི་མ་རིག་པ་ནི་གྲུབ་མཐའ་སྨྲ་བ་དེ་དག་ཁོ་ན་ལ་ཡོད་པས་འཁོར་བའི་རྩ་བར་མི་འཐད་པའི་ཕྱིར་རོ། འོ་དེ་ནི་འཁོར་བའི་རྩ་བ་ཟེར་མཁན་དེ་ང་ལྟར་གྲུབ་མཐས་བློ་སྐྱོན་གྱིས་ཐམས་ཅད་བཅོས་ཡོད་པ་རེད་མ་གཏོགས་བཅོས་པའི་གྲུབ་མཐའ་སྨྲ་བ་རྐྱང་རྐྱང་དུ་ཡོད་པས་འགྲིག་པ་མ་རེད་བའོ་དེ་འདྲ་ཡིན་ཙང་ཀུན་བརྟགས་ཚོ་ཐམས་ཅད་གྲུབ་མཐའ་སྨྲ་བས་སྒྲོ་བཏགས་པ་ཞིག་ཅིག་ཡིན་ཙང་འོ་དེ་ནི་གྲུབ་མཐའ་སྨྲ་བ་ཁོ་ནར་མ་གཏོགས། འོང་ཐམས་ཅད་ལ་ཡོད་མ་རེད། འདི་ལ་དེ་ནས་ངེས་པ་དེ་ནི་དམིགས་ཕྱེད་པར་རྙེད་པ་ཤིན་ཏུ་གལ་ཆེའོ་ཞེས།

དུ་སུ་དུ་འདོགས་མི་རྟག་ཤེས་པའི་དུ་སུ་དག། ཁ་སང་རིགས་པས་དོན་ནི་སུན་ཕྱུང་བར་བ་འཇིག་པ་སུན་ཕྱུང་བར་བ་སྒྲོ་འདོགས་པའི་རྟོག་པ་རྣམས་དེ་ནི་ཡིན་གྱི་རྟོག་པ་གང་ཡིན་ཐམས་ཅད་ལ་མི་བྱའོ། འོ་ན་མ་རིག་པ་དེས་རང་བཞིན་སྒྲོ་འདོགས་པའི་ཚུལ་དེ་ཇི་འདྲ་ཞིག་སྙམ་ན་ཟེར། ད་ནི་མ་རིག་པ་དེ་གིས་རང་བཞིན་སྒྲོ་འདོགས་ཚུལ་ག་འདྲ་རེད་ཟེར་ན། དེ་ནི་སྤྱིར་སློབ་དཔོན་འདི་ཡི་བཞེད་པས་ཀུན་རྫོབ་ཙམ་དུ་གྲུབ་པའི་དོན་རྣམས་ལ་ཡང་རང་བཞིན་ནམ། རང་གི་ངོ་བོ་ཞེས་པ་ལ་སོགས་པའི་ཐ་སྙད་མཛད་པ་མང་དུ་སྣང་ན་ཡང་འདིར་ནི་གང་ཟག་གམ་ཆོས་གང་ཡང་རུང་བའི་ཡུལ་རྣམས་ལ་བློའི་དབང་གིས་བཞག་པ་མིན་པར་ཆོས་དེ་ལ་རང་རང་གི་ངོས་ནས་གནས་ཚུལ་ལམ་སྡོད་ཚུལ་ཞིག་ཡོད་པར་འཛིན་པ་འདི་ཡིན་ལ་དེས་ཇི་ལྟར་བཟུང་བའི་ཞེན་ཡུལ་ཆོས་རྣམས་ཀྱི་རང་རང་གི་སྡོད་ལུགས་དེ་ལ་ནི་བདག་གམ་རང་བཞིན་ཞེས་བརྟག་པ་མཐའ་བཟུང་གི་སྒོ་ནས་གཟུང་བར་བྱ་རེས་ར་བྱ་དང།